ད་ཁ་ཅིག་གིས་ལབ་སྒྲར་ལན་གོ་ལ། ཁ་ཅིག་གིས་རྨོངས་པ་ལ་འབྲེལ་བ་ལྟོས། དཔེ་ལ་འབྲེལ་བ་ལྟོས་པ་ལ་ལྟོས། མཁས་པས་མཐོང་ཁོ་པར་རྟགས་མཐོང་མ་ཐག་ཏུ་ལམ་སང་ཁྱབ་པ་དྲན་ནས། ཁྱབ་པ་དེ་མངོན་སུམ་གྱིས་དྲན་ནས་དེའི་རྗེས་སུ་ལམ་སང་དེ་འབྲེལ་བ་དེ་ལམ་སང་དྲན་འགྲོ་གི་རེད་ཞེས་ལབ་པ་རེད་བ། གལ་ཏེ་རྨོངས་པ་ལ་འབྲེལ་བ་སྟོན་པ། དཔེ་ལ་ལྟོས་པ་ཡིན་ཀྱང་མཁས་པ་ནི་དཔེ་མེད་པར་བྱས་གལ་ད་ཁོས་རང་ལུགས་ལྟ་ས་ག་རེ་རེད།

རྟགས་མཐོང་མ་ཐག་ད་ཁ་ཅིག་གིས་ཟེར་ན། འབྲེལ་བ་སྟོན་པ་དཔེ་ལ། འབྲེལ་བ་གྲུབ་པ་དཔེ་ལ་ལྟོས་དགོས་མ་རེད། མཁས་པ་ནི་དཔེ་མེད་པ་ཡང། སྔར་ཁྱབ་པ་མངོན་སུམ་གྱིས་གྲུབ་ནས། རྟགས་མཐོང་མ་ཐག་ཏུ་ལམ་སང་འབྲེལ་བ་དྲན་ནས་དེའི་རྗེས་སུ་སྒྲ་མི་རྟག་པ་གོ་བས། དཔེ་ལ་ལྟོས་པའི་ཕྱིའི་ཁྱབ་པ་མ་ངེས་ཀྱང་ནང་གི་ཁྱབ་པ་ངེས་པ་རེད་ག་དུས། བསྒྲུབ་བྱ་མ་གྲུབ་གོང་དུ། སྒྲ་མི་རྟག་པ་མ་གྲུབ་གོང་དུ། རྟགས་མཐོང་མ་ཐག་རེད་བ། མཉན་བྱ་མཐོང་མ་ཐག་ཏུ།

ཆོས་ཅན་སྒྲ་ཚད་མས་གཏན་ལ་མ་བབས་པར། མཉན་བྱ་དེ་ལ་འགོད་ཚུལ་དང་མཐུན་པར་ཕྱོགས་ཆོས་སུ་གྲུབ་པ་མི་སྲིད་ཅེས། ད་ལྟ་འདི་ཡི་གཞི་དང་ལ་བརྟེན་ཡོང་དུས་ག་རེ་གསུངས་འདུག་གསུངས་ན། མཉན་བྱ་དེ་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་ཕྱོགས་ཆོས་སུ་གྲུབ་པའི་གཞིར་བྱས་པའི་སྟེང་དུ་མཉན་བྱ་མི་རྟག་པ་ངེས་ན་སྒྲ་མི་རྟག་པ་ངེས་པས་ཁྱབ་བྱས་ན་དེ་ཡོང་གི་འདུག་བ། སྤྱིར་བཏང་མཉན་བྱ་མི་རྟག་པ་ངེས་ན་སྒྲ་མི་རྟག་པ་ངེས་པས། ད་མ་ཁྱབ་པས་སོར་མ་ཁྱབ་ན་ཕ་གི་དེ་གནོད་འགྲོ་བ་རེད་བ་སྡུག་བསྔལ་བདེན་པའི་ཐོག་ཏུ་ཆོས་ཉིད་མངོན་སུམ་རྟོགས་ན་ཀུན་འབྱུང་བདེན་པའི་ཐོག་ཏུ་ཆོས་ཉིད་མངོན་སུམ་རྟོགས་པས་ཁྱབ་དགོས་ཡ་ཁྱབ་དགོས་ཡ་མ་རེད། ཁྱབ་ཀྱི་རྒྱུ་མཚན་ག་རེ།

སྒྲ་གཏན་ལ་མ་བབས་ན་ཕྱོགས་ཀྱི་ཆོས་ཁོ་ཕྱོགས་ཆོས་གྲུབ་ས་ཡི་གཞི་ཁོ་ཚད་མས་མ་ངེས་པ་རེད། བྱས་པ་ཕྱོགས་ཀྱི་ཆོས་སུ་ངེས་པ་ལ། བྱས་པ་སྒྲ་ཡི་ཆོས་སུ་ངེས་པ་ལ་སྒྲ་ཡང་ཏེ་བློ་དེ་ཉིད་ངེས་དགོས་ཞེས་ལབ་པ་ཡིན་ཙང་ཁོ་མ་ངེས་ན་དེ་ལ་འགོད་ཚུལ་དང་མཐུན་པར་ཕྱོགས་ཆོས་གྲུབ་པ་མི་སྲིད། ཕྱོགས་ཆོས་སུ་མ་སོང་ན་རྟགས་ཡང་དག་མི་སྲིད་པ་རང་རེད། ཕྱོགས་ཆོས་སུ་སོང་བའི་ཚེ་ན་མཉན་བྱ་ངེས་ན་སྒྲའང་མ་ངེས་པ་མི་སྲིད་ལ། དེའི་རྗེས་སུ་བསྒྲུབ་བྱ་གོ་བར་བྱེད་ན་ཡང་མཉན་བྱ་ལ་མི་རྟག་པའི་ཁྱབ་པ་ངེས་ནས། སྒྲ་ལ་མི་རྟག་པའི་ཁྱབ་པ་མ་ངེས་པ་མི་སྲིད་པའི་ཕྱིར་རོ། ད་དེ་ཕྱོགས་ཆོས་གྲུབ་པ་གཞིར་བཞག་གི་སྟེང་ནས་བཤད་ཀྱི་འདུག་བ་ད་ལྟ་དེའོ། དེ།